འོག་མིན་ཆོས་ཀྱི་དབྱིངས་ཀྱི་ཕོ་བྲང་དུ་དུས་གསུམ་སངས་རྒྱས་ཀུན་གྱི་ངོ་བོ་ཉིད་རང་སེམས་ཆོས་སྐུར་མངོན་སུམ་སྟོན་མཛད་པའི་རྩ་བའི་བླ་མའི་ཞབས་ལ་གུས་ཕྱག་འཚལ། བདག་སོགས་འགྲོ་རྒྱུད་བློ་ལྡོག་ཆོས་ལ་བསྒྱུར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི་ཆོས་ཉིད་བར་དོ་ལས་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་འདི་ཚུ་ཤར་ཐངས་ཀྱི་སྐོར་ལས་ཨིན་པས། འདི་གི་ནང་ལས་ཡང་ད་ཞག་གྲངས་དྲུག་པ་འདི་ནང་ལུ་ཞུཝ་ད་ལུ། ད་ཞི་བ་བཞི་བཅུ་རྩ་གཉིས་ཟེར་ཞི་ཁྲོ་དམ་པ་རིགས་བརྒྱ་ཡི་ལྷའི་ནང་ལས་ད་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་དེ་ཚུ་སྡེ་གཅིག་ལུས་བདེ་བའི་ཤ་དོག་ཡོད་པ་ཡིན་ཚང་མས་དང་ནི་ཤར་སྣང་གི་རིམ་པ་དེ་ཚུ་བཞུ་ཚ་སྡེ་བརྒྱད་པས་དེ་སོ་མེད་ཀྱི་ཤར་སྣང་དེ་ཚུ་ཤརཝ་ད་ལུ། དེ་ང་བཅས་ར་ཧེ་མ་ལས་དེ་ཉམས་མྱོང་དེ་ཚུ་ཡོདཔ་བྲག་ཆོད་པའི་བ་ཅིན་འདི་དེ་དེ་ལུས་བདེ་འཇིགས་དགོཔ་དང་སྐྲག་དགོཔ་དང། འཇིགས་སྣང་སྐྱེ་དགོས་པ་ནི་ཡ་མི་ཡིན་ས་མེད་ཨིན་རུ། དེ་ཧེ་མ་རང་གིས་བླ་མེད་ཀྱི་གདམས་ངག་འདི་གསོ་ག་ནི་ཡའི་ཇུ་ཇུ་མིག། དེ་ཐོས་བསམ་སྒོམ་གསུམ་འདི་གསོ་བས་བོད་ག་ནི་ཡའི་མིག་སྦས་བདེ་སྐྱིད་པའི་ས་ཆེར་རྒྱུ་ཐོག་ཐོག་གི་དེ་ཉམས་གསོ་ཅི་ཡང་མ་བླངས་པས། དེ་གསུམ་པའི་བྲལ་བ་དང་ཉམས་མྱོང་འདི་གསོ་ག་ནི་ཡའི་མེད་བསྒྲོགས་བྱེད་པས་བ་ཅིན་ས་མེད་དེ་གསུམ་གྱི་དབྱིངས་བ་ཅིན། ད་ཡང་ལྷ་ཡེ་ཡི་སྐུ་དེ་སོ་ཆེ་བ་ནམ་མཁའ་དང་མཉམ་པ་གསལ། དེ་རྣམས་མི་བསམ་ཡང་གནས་བཟུང་པས་དེ་ལས་འདས་ད་ཡོད་དང་ཡོད་ཟེར་དཔག་ཏུ་མེད་པ་དང་བཅས་དཔལ་ཞིམ་ལས་འདས་པའི་ཤཱ་དེ་འོམ་དང་ཀླུ། སྐུ་དང་དག་པའི་གྱི་ཡེ་ཤེས་ཀྱི་ཡུལ་ལ་སོགས་པ་དེ་སོ་ལོ་ཆེ་རྣམས་མི་བསམ་ཡང་གྲོགས་དེ་འདོད་པས་ཡིན་སེམས་མེད་པར་རྡོ་ལ་གནས་པའི་སེམས་ཅན་དེ་འམ་ལ་ཞག་གྲངས་དྲུག་པ་དེ་རྣམས་ལ་ཡུབ་ལྟར་ལོ། འཇིགས་ཤིང་སྐྲག་ནས་མ་དག་འཁོར་བའི་ཀྱི་འོད་ལ་ཆགས་སུ་འོང་ཟེར་དག་པ་ཡེ་ཤེས་ཀྱི་སྐུ་དང་ཡེ་ཤེས་ཀྱི་འོད་དེ་ཚུ་ལུ། དག་པའི་སྐུ་དང་ཡེ་ཤེས་ཀྱི་འོད་ལུ། འཇིགས་སྐྲག་སྐྱེས་ཏེ་འདྲོག་སྟེ་སྐྱེས་པས་དངངས་སྐྲག་སྐྱེས་ཏེ་དེ་བྱོག། དེ་མ་དག་འཁོར་བའི་ཀྱི་འོད་དེ་ནང་ལུ་སྐྱེ་གནས་ཀྱི་རྒྱུ་འོད་བཀྲག་མདངས་མེད་དེ་ཚུ་ལུ་ཆགས་པ་སྐྱེས་ཏེ་འོངམ་ཨིན་ཟེར་མས། ད་དེ་བཟུམ་སྦེ། བདག་བོད་ཀྱི་རང་བཞིན་གྱི་ཡེ་ཤེས་ཀྱི་ཡུལ་ལོ་གྲུ་དེ་དུས་མ་དག་འཁོར་བའི་ཡུལ་ལོ་ཆགས་པ་སྐྱེ་འདི་འོང་འཕེལ་གྱི་སྐབས་ལོ། དེ་བས་ར་ལ་ནི་འཐམས་ནི་ཨི་ནའང་ཟེར་བ་ཅི་འདས་པའི་མེ་འབར་པས། སྐུ་དང་ཡེ་ཤེས་ཀྱི་ཡུལ། བཀྲག་དང་བཅས་འདི་སོ་ལོ་གྲུ་ནི་མིན་པ་དད་པ་དང་མི་དགོས་སྐྱེ་གོ་ཟེར་མེ། མ་དག་འཁོར་བའི་ཀྱི་རྒྱུ་དེ་ཡི་ཡུལ་ལྕགས་དང་མེ་བདེ་ལོ། དེ་ཆགས་པ་སྐྱེ་ནི་མེ་འབར་པའི་ཞིམ་ལེ་བས་དེ་བར་སྤང་གོ་ཟེར་མེ་དེ་ལྟར་མ་བྱས་པར། ཡེ་ཤེས་ཀྱི་ཡུལ་བཀྲག་ལ་འཚེར་བ་དེ་ལ་མི་དགོས་སྐྱེ་གོ་པིན།

འཁྲུལ་པ་རིགས་དྲུག་གི་འོད་ལ་མ་ཆགས་མ་ཞེན་པར། དེ་ལས་ང་ཅི་ར་ཏི་ད། འཁྲུལ་པ་རིགས་དྲུག་གི་འོད་བཀྲག་མདངས་མེད་པ་དེ་ཚུ་ལུ་དེ་པ་ཞེན་ཏེ་འདོད་པིན་ཆགས་པ་བསྐྱེད་དེ་འདོད་པིན། དེ་ཞེན་ནི་མེད་པར་འབད་ཞིནམ་ལས་པས། སངས་རྒྱས་རིགས་ལྔ་ཡབ་ཡུམ་ལ་འདུན་པ་རྩེ་གཅིག་ཏུ་གཏད་དགོཔ་དེ་ཁག་ཆེ། ཟེར་ཏུ་ཀ་པ་འདི་ནང་ལུ་ད་གདམས་ངག་ཟེར་རུང་དེ་ལས་ལྷག་དེ་མི་འདུག་ལ་མི་གདམས་ངག་ཟེར་རུང། ད་སངས་རྒྱས་ཀྱི་ཐུགས་རྗེ་བྱིན་རླབས་དེ་རང་རྒྱལ་གྱི་རྒྱུད་ལུ་འཇུག་དགོཔ་སྟོག་ཅེས་པའི་བར་ཆད་དམིགས་པ་ད་དད་པ་མོས་གུས་ཨ་འདི་གཟུང་པའི་སྐད་ཤེས་དགོས་པའི་ཟེར་ཞུ་ནི།

དད་པ་དང་མོས་གུས་ཀ་དིམ་བྱེད་ར་ཡོད་དད་དགྱེས་པའི་ཟེར་བྱེས་རོལ་ཡ། དེ་བར་གྱི་ལྷ་ཡི་ཐུགས་རྗེ་བྱིན་རླབས་ཆེ་རྩ་ལས་མེ་ཏོག་ཅེས་བསྒོ་བ་ཅན་ཚོགས་བཅུ་མི་ཟིན་ནི་ཡིན་པས་ད་ཡང་དེ་བས་ལྡབ་ལྷ་ལུ་ཐུགས་རྗེ་བྱིན་རླབས་འདུག་རང་ལུ་དད་པ་དང་མོས་གུས་འདུག་དེ་ལས་བྱིན་པའི་སྐྱེ་མཆེད་པ་ཅིན་དེ་འདོད་སྐབས་འདི་ནང་ལུ་དེ་རང་ལུ་ཕན་བོང་བེ་ར་ཐོ་བི་གའི་བརྒྱུད་པ་འདུག་ཟེར་ཞུ་ནི་ཡིན། ད་ཡང་དེ་བས་ལྡབ་ལུགས་ཆ་རྐྱེན་ཕུན་སུམ་ཚོགས་པོ་ཟེར་མི་དེ་ཡང་ནི་ཡིན་པས་དེར་རྒྱལ་བ་རིགས་ལྔ་ལ་སོགས་པའི་ཀྱི་གཙོས་པའི་ཀྱི་ལྷ་ཞི་བ་བཞི་བཅུ་རྩ་གཉིས་ལ་སོགས་པ་དེ་ཚུ་གི་ཐུགས་རྗེ་བྱིན་རླབས་ཡེ་ཤེས་ཀྱི་འོད་ལྔ་སྣ་ཚོགས་པ། རིགས་རིགས་ལྔ་བདེ་བར་གཤེགས་པའི་གྱི་ཡེ་ཤེས་ཀྱི་འོད་འདི་ཚུ་རང་ལུ་ཤར་བའི་སྐབས་ལུ། མ་དག་རིགས་དྲུག་གི་འོད་ལུ་མ་ཆགས་པ་བས། རིགས་ལྔ་བདེ་བར་གཤེགས་པའི་འོད་ལུ་དད་པ་དང་མོས་གུས་རྩེ་གཅིག་ཏུ་བསྐྱེད་དེ་གསོལཝ་བཏབ་པ་ཅིན། བར་དོ་འཇིགས་པའི་འཕྲང་ལས་ཡར་མར་འབྲི་འོས་ཀྱི་དཔེ་མི་འདུག་སྟེ་ངེས་པར་དུ་གྲོལ་ཚུགས་པས་ཟེར་ཞུ་ནི་ཡིན་ལགས། དང་དེ་སྨོན་ལམ་བཏབ་སྟངས་དེ་བྱས་མ་སོགས་ཟེར་ཞུ་དོན། བསོད་ནམས་འདི་ཡིས་སྡོམ་བྱས་གཟིགས་པ་ཉིད་སྡོམ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་ཀྱི་སྐྱེ་རྒ་ན་འཆི་མ་ལོན་གྲུབ་པ་ཡི་སེམས་དཔའི་མཚོ་ལས་དགྲ་རྣམས་སྒྲོལ། ཅི་འདོད་མི་ནོར་འཁོར་བཅས་ལ་ཚེ་འདིར་བསམ་པའི་དོན་སྒྲུབ་ཅིང་བར་ཆད་ཞི་ནས་དགྲ་བྱེད་པ་བསམ་པ་ཆོས་ཅན་སྒྲུབ་པའི་དགྲ་བྱེད།

བདག་སོགས་འགྲོ་ཀུན་བློ་སྣ་ཆོས་ལ་བསྒྱུར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོ་ཐོས་གྲོལ་ལས། ཆོས་ཉིད་ཀྱི་བར་དོ་དེ་ཞུ་བའི་སྐབས་ཡིན། ཆོས་ཉིད་བར་དོ་དེ་ནང་ལས།

ལ་ཞག་གྲངས་དང་པོ་ལས་འགོ་བཟུང་སྟེ་ཞག་གྲངས་དྲུག་པ་ཚུན་ཚོད་ཀྱི་རིང་ལུ་དེ་བཟུང་པའི་བཞག་སྟེ་ཡོད་མི་དེ་གི་ནང་ལུ་དེ་ད་ཧ་ལམ་ངོ་མ་འཕྲོད་མི་ངོ་འཕྲོད་དེ་བྱུང་ངོ་ཟེར། ལས་འཕྲོ་ག་དེམ་ཅིག་རང་ཞན། ལས་ངན་ག་དེམ་ཅིག་རང་ཤུགས་ཆེ་དེ་གི་བེ་སར་སྐྱེ་རུ་མ་བྱེད། ར་བླ་མ་དགེ་བའི་བཤེས་གཉེན་འདི་ཚུ་གིས་གཞན་ཕན་བྱང་ཆུབ་སེམས་ཀྱི་ཐོག་ལས་འབད་ཞིནམ་ལས་པའི་དེ་ངོ་སྤྲོད་གནངམ་འདྲ་ཡོད་པ་བཞི་འབད་བ་ཅིན་དེ་ངོ་འཕྲོད་དེ།

དཔེར་ན་འདོད་ཆགས་ཤུགས་ཆེ་ཞེ་སྡང་ཤུགས་ཆེ་ང་རྒྱལ་གཏི་མུག་ཕྲག་དོག་ལ་སོགས་པ། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་སྲེད་བྲལ་སྡུག་བསྔལ་དུག་གསུམ་གྱི་དབང་དུ་ཐལ་ཏེ་གིས་འབད། མི་དགེ་བ་བཅུ་འདི་ར་བསགས་དགེ་བ་བཅུ་ནི་སྒྲུབ་མ་ཚུགས་པར་འབད་བའི་སྒང་ལས་དེ་བག་ཆགས་ངན་པ། དེ་ཨ་ནི་བཟུམ་སྦེ་བཞག་འབད་བའི་སྒང་ལས་དེ་ད་གྲོལ་འགྱོ་ཚུགས་པ་དེ་ལཱ་ཁག་གཏང་དོ་ཡོདཔ་ཨིན་ཟེར་ལ་ལོ་གཅིག་དེ་མང་ཤོས་གཅིག་ར་དེ་སྦེ་གྲོལ་ཏེ་གིས་འབད་ཟེར་ཅི་རུང་དེ་ལ་ལོ་གཅིག་དེ་བཟུམ་སྦེ་ལུས་མི་ཡོད་ས་མས་གང་འདི་བཟུམ་སྦེ་ལུས་མི་འདི་ཚུ་ད་རུང་སྟེ་ནཱ་ལས་མར་ངོ་སྤྲོད་ག་དེ་སྦེ་རྐྱབ་ནི་ཨིནམ་ཟེར་བ་ཅིན། ཞག་གྲངས་བདུན་པ་འདི་གི་སྐབས་ལུ་སྟེ་ད་རུང། འགྲོ་བ་སེམས་ཅན་ཐ་མའི་ཡང་ཐ་མ། མི་ཡུལ་ལ། ཆོས་ཀྱི་བག་ཆགས་ཡེ་ནས་མེད་པའི་ཀྱི་མི་སྡིག་ཅན་འདི་ཚུ་དང། འདམ་སྙམ་དམ་ཚིག་སྙམ་སྙམ་ལ་སོགས་པ། དེ་འགའ་ཞིག་ལས་ཀྱི་འཕྲུལ་སྡེ་སྐྱེད་པའི་ཤེམས་ལས་པས་ངོ། ག་དེ་བས་སྤྲོས་སྡེ་སྐྱེད་པའི་གསལ་བྱེད་རུ་ངོ་མ་འཕྲོད་པ་དེ་བཟུང་པས་འཁོར་བ་ཁྱམས་སྡེ་སྐྱེད་པའི་འོག་མིན་ཡང་ཡུལ་སེམས་མེད། ད་འདི་ཞག་གྲངས་བྲིམ་པ་འདི་ན་ལས་པའི་ཡུལ་གང་ལས། འདག་པ་མཁའ་སྤྱོད་ཀྱི་ཞིང་ཁམས་ན་ལས་པས། རིག་འཛིན་གྱི་ལྷ་ཚོགས་འདི་སོགས་དེ་བྱས་ལོ་ཞག་དེ་ཐུན་འོང་སའི་དེ་བས་ངོ་འཕྲོད་ཅག་གོ་སེམས་མེད་ལ། བྱ་བྲང་བདུན་པ་དེ་ན་ལོ་ཟླ་བར་མཁའ་སྤྱོད་སྐྱེས་ཤིང་ཁམས་འདི་སོགས་ན་ལས་པའི་རིག་འཛིན་གྱི་ལྷ་ཚོགས་འདི་སོགས་རིམ་པ་བཞིན་དུ་སྟེ་ཆའི་ལོ་དེ་གསུམ་པའི་ཤག་དེ་ཐུང། རིག་འཛིན་གྱི་ལྷ་ཚོགས་འདི་སོགས་དེ་བས་ཤག་སྒོ་མེད་ཀྱི་བདུན་ཟླ་དེ་ཡང་ཆུ་བར་རྡོ་རྗེ་བི་ཕྲག་ན་ལས་ཡ་བྲལ་ནི་ཀྱི་དོན་ལོ་ཡིན་པས་སེ། ཆའི་ར་དེ་ལོ་གྲོ་མིན་གོ། དེ་མ་གྲོ་བ་པའི་ཤིམ་ལས་པའི། ཏེ། དེ་ལོ་ཟླས་བ་དང་མི་རྒྱུ་རྩེ་གཅིག་ཏུ་སྐྱེས་བུ་གྲོ་ཞེས་པའི་བ་ཅིན། ཏེ་དེ་གསུམ་པའི་ཆས་ཀྱི་བྱེའུ་ཙམ་ཆས་ཀྱི་ངོར་འཁྲུལ་ཏེ་སྐྱེས་པའི། དང་བ་ཁ་ཅིག་གི་ཞིང་ཁམས་ན་ལས་བྱེད་མའི་རིག་འཛིན་གྱི་ལྷ་ཚོགས་ཏེ་སོགས་ཀྱི་ཆེ་ཡང་དྲིན་ཚུར་ཕུལ་གྱི་བརྒྱུད་པ་ཡུལ་སྲིད་དུ་འཛུམ་པའི་ངོ་སྤྲོད་བྱ་དགོས་ས་མེད། དེའི་དུས་སུ། དེ་ལྟར་རོ། དང་བ་ཁ་ཅིག་གི་ཞིང་ཁམས་ན་ལས་བྱེད་མའི་ལྷ་ཚོགས་ཏེ་སོགས་ཀྱི་ཡུལ་ཡུལ་དང་ཡུལ་ཟེར་དང་ཅི་ཁ་བའི་ཞིམ་ལས་པས་མ་དག། ཉོན་མོངས་པ་གཏི་མུག་ལས་སྒྲུབ་པའི་གྱི། དྲིལ་སྒྲོག་སེམས་ཅན་ཀླུ་སྐྱེས་ནི་གྱི། ཡུལ་ལམ་ཅི་ཡ་ཤ་སྟེ་ཐུང་འོང་ས་མེད། དུད་འགྲོ་ཡུལ་གྱི་ཡུལ་ལམ། ཅང་སུ་བ་འོང་ངོ་སེ། དེའི་གྱི་སྐབས་ལོ།

དཀར་སེར་དམར་ལྗང་ལྷ་སའི་ལྕགས་དྲིལ་འགྱེད་པའི་ཡུལ་ཁྲ་འོག་གཅིག་ཆུ་ལུ་ཤག་དེ་ཐོན་འོངས། དེ་ཡི་དུས་སུ་དར་འབག་མཁའ་སྤྱོད་ཀྱི་ཞིང་ཁམས་ན་ལས་རིག་འཛིན་གྱི་ལྷ་ཚོགས་རྣམས་བསུ་བ་ལ་འོངས་ཏེ། ད་ཡུལ་ཁྲ་འོག་འདི་ཤག་འོད་ཀྱི་སྐབས་ལུགས་དོན་དག་ག་ཆེ་མོ། ཆེ་ལུགས། དར་འབག་མཁའ་སྤྱོད་ཀྱི་ཞིང་ཁམས་འདི་ན་ལས་པའི་ཤིང་དར་རིག་འཛིན་གྱི་ལྷ་ཚོགས་འདི་སུ་ཆེ་བར་རྡོ་འཇིགས་པི་ཁྲང་ན་ལས་ཡར་དྲིལ་འགྲེལ་འགྱེད་པའི

དེ་སྦུག་ལས་མ་མོ། དབུས་ཟེར་མི་དེ། འདི་དཀྱིལ་འཁོར་གྱི་སྦུག་ལས། རིག་འཛིན་གྱི་ལྷ་ཚོགས། རྣམ་པར་སྨིན་པའི་གྱི་རིག་འཛིན་ཟེར་མི་དེ་ཡིན་པས་རྣམ་པར་སྨིན་པའི་རྣམ་སྨིན་རིག་འཛིན་ཟེར་མི་དེ་ཤར་ནི་ཡིན། དེ་ལས་དཀྱིལ་འཁོར་གྱི་ཤར་ཁ་ཐུག་ལས་ས་ལ་གནས་པའི་རིག་འཛིན་ཟེར་མི་དེ་ཤར་ནི་ཡིན་པས། དེ་ལས་དཀྱིལ་འཁོར་གྱི། ལྷོ་ཁ་ཐུག་ལས་ཚེ་ལ་དབང་བའི་རིག་འཛིན་ཟེར་མི་དེ་ཤར་ནི་ཡིན། དེ་ལས་དཀྱིལ་འཁོར་གྱི་ནུབ་ཁ་ཐུག་ལས་ཕྱག་རྒྱ་ཆེན་པོའི་རིག་འཛིན་ཟེར་མི་དེ་ཤར་ནི། དེ་དཀྱིལ་འཁོར་འདི་ཀྱི་བྱང་ཁ་ཐུག་ལས་ལྷུན་གྱིས་གྲུབ་པའི་རིག་འཛིན་ཟེར་མི་དེ་ཤར་ནི། དེའང་འདི་བཟུམ་སྦེ་འབདཝ་ད་ལུ་དཀྱིལ་འཁོར་གྱི་དབུས་ཤར་ལྷོ་ནུབ། བྱང་ཟེར། དེའང་འདི་སྦེ་ཡོདཔ་ད་ལུ་དཀྱིལ་འཁོར་གྱི་བྱང་ལས་ལྷུན་གྱིས་གྲུབ་པའི་རིག་འཛིན་ཟེར་མི་དེའང་འདི་སྦེ་ཤར་ནི་འམ་ལ། དེའང་འདི་དཀྱིལ་འཁོར་གྱི་དབུས།

བར་དོའི་ཐོས་གྲོལ། ཆོས་ཉིད་ཀྱི་བར་དོ་འདི་ཞུ་བའི་སྐབས་ཡིན། ད་དེར་ཆོས་ཉིད་བར་དོ་འདི་ཀྱི་ནང་ལས་རིག་འཛིན་གྱི་ལྷ་ཚོགས་ལ་སོགས་པ་འདི་ཚུ་རིམ་པ་བཞིན་དུ་དེ་ཤར་སྣང་དེ་སྦེ་ཡིན་ཟེར་བའི་ཀྱི་དེ་ད་ལོ་རྒྱུས་འདི་ཚུ་ཞུ་ཚར་ཡི། ད་ཤར་སྣང་འདི་ཚུ་ཞུ་ཚར་དེ་གྱིས་པས་དེ་ཐ་མ། གཏེར་དེ་བཟུང་བས་ཤར་སྣང་དེ་སོགས་ཤར་འོད་ཀྱི་སྐབས་ཀླུ་རེ་འཛིན་གྱི་ལྷ་ཚོགས་རྣམས་ལོ་ལྔ་ཆའི་ར་ཡི་ཏི་དང་སྨོན་ལམ་བཟླས་པའི་སྟབས་ཀོ་སྨོན་ལམ་བཏབ་ནས་འདི་ཡ་ཇི་སྙེད་མི་འོང་ལས་དང་དོགས་ལས་ཏེ་སེམས་ཁ་ལས་གཞན་པའི་ཤ་ཀོ་སི་ཡིན་པས་ད་ཨ་འདི་སྨོན་ལམ་འདི་ག་དེ་བས་སོང་ནོ་ཀོ་ཟེར་བ་བྱིན། ཀྱེ་མ། བདག་ལ་ཆོས་ཉིད་བར་དོ་འཆར་དུས་འདིར། ཀུན་ལ་ངང་དྲག་འཇིགས་སྣང་སྤངས་བྱས་ནས། གང་ཤར་རང་སྣང་རིག་པ་ངོ་ཤེས་འཇུག། བར་དོའི་སྣང་ཚུལ་ཡིན་པར་ཤེས་པར་བྱ། དོན་ཆེན་འགངས་ལ་ཐུག་པའི་དུས་ཚོད་འདིར། རང་སྣང་ཞི་ཁྲོའི་ཚོགས་ལ་འཇིགས་མི་བྱ། ད་སྨོན་ལམ་གྱི་ཚིག་དེ་དེ་སྦེ་གསུང་བཞག་ནུག། ད་འདི་ག་དེ་སྦེ་ཡིན་ན་མནོ་བ་ཅིན་དུ་ཡེ་དོན་འདི་ད་ཀྱེ་མ་ཟེར་ང་བཅས་ར། ད་བར་དོ་གི་གནས་འདི་ནང་ལུ། སྡུག་བསྔལ་གྱི་ངང་ལུ་སྦེ་ལུས་འདི་ཀྱིས་བས་ལ། སྐྱབས་དང་མགོན་ག་ཡང་མེདཔ་འབད་ཞིནམ་ལས་སྦེ་ཏེ་རང་ཨ་ནི་བཟུམ་སྦེ་འཁོར་བ་ལུ་འཁྱམས་ཏེ་གི་སྦེ་བར་དོ་འཇིགས་པའི་འཕྲང་ལུ་འཁྱམས་ཏེ་གི་སྦེ་སྡོད་པའི་ཀྱི་སྐབས་ལུ་འབད་ནི་དེ་གིས་ད་སྙིང་རྗེ་བའམ་ངོ་མཚར་བའི་ཚུལ་བཟུམ་ཅིག་ཡིན་པས་ཀྱེ་མ། བདག་ལ་ཆོས་ཉིད་བར་དོ་འཆར་དུས་འདིར་ཟེར་ད་བར་དོ་ལུ་གནས་པའི་སེམས་ཅན་གཅིག་གིས་སྦེ་གསོལཝ་བཏབ་པའི་ཚུལ་འམ་ལ་སྨོན་ལམ་བཏབ་པའི་ཀྱི་ཚུལ། འདི་འབད་ནི་དེ་གིས་བདག་ལ། ད་ཨ་ནི་བར་དོ་ལུ་གནས་པའི་སེམས་ཅན་བདག་རང་ཉིད་ལ། ཆོས་ཉིད་ཀྱི་བར་དོ་འདི་ཤར་བའི་ཀྱི་དུས་སྐབས་འདི་ནང་ལུའོ། ཟེར་མི་ད་ལྟ་དང་ཆོས་ཉིད་ཀྱི་བར་དོ་འདི་ཤར་དེ་ཡོད་ཤར་བའི་ཀྱི་དུས་སྐབས་འདི་ནང་ལུའོ། ཀུན་ལ་དངངས་སྐྲག་འཇིགས་སྣང་སྤང་བྱས་ནས། ད་དེ་བཟུམ་མའི་ཀྱི་ཤར་སྣང་འདི་ཚུ། ཡ་ལན་མ་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་འདི་ཚུ་ག་དེ་སྦེ་ཤར་ཏེ་གི་སྦེ་གསལ་བྱེད་རོ།

དོན་ཆེན་འགའ་ལ་ཐུག་པའི་དུས་ཚེ་འདིར་རང་སྣང་ཞི་ཁྲོའི་ཚོགས་ལ་འཇིགས་མི་བྱ། དར་ཐོག་སྡེ་གསུམ་པའི་བཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དང་ཕྲག་དོག་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་ཏེ། རང་ལུགས་སྡེ་གསུམ་པའི་ཤྭ་བྷེ་ཀྱི་དུས་སྐབས་འདིའང་ནི་བར་དོ་འདི་ན་ལུགས་དབྱིངས་དང་འདི་དུས་སྐབས་འདི་ན་ལུགས་སྣོད་མེད་སེམས་ཉིད་ཁ་ཕྱེ་ཐོག་ཐོག་འགྱེལ་ཕྱེ་ཐོག་ཐོག། ད་འདི་ན་ལུགས། དེ་བཞིན་ལས་ལྷག་པར་དུ་ཁ་ཕྱེའུ་ཅན། གཞན་འདྲེན་ལྷག་པར་དུ་རྒྱལ་ཞེ་བོ་ཅན་ཡིན་ཚད་མེད་ག་བྱེད་པའི་ཡིན་ན་ནོར་བ་ཅན་དོན་ཆེན་འགའ་ལ་ཐུག་པའི་དུས་ཚོད་འདིར་ཟེར་གསུངས་བཞུགས་གནང་བ། དོན་ཆེན་འགའ་ལ་ཐུག་པའི་དུས་ཚོད་ཟེར་ན་མི་བསམ་མེད་ཀྱི་དོན་དམ་སྤོམ་གྲུ་བེད་ཀྱི་དུས་སྐབས་ཅི་ཡང་བདེན་ན་ལུགས་ཡིན་ཚད་མེད་ལ། རང་བྱས་ར་གི་ལས་བཞིན་པའི་མནོ་བསམ་བཏང་ཞིང་ངོ་སྤྲོད་ལས་བཞིན་པའི་བྱ་མི་བྱེད་ཐོབ་ངོ་སྤྲོད་ལས་བཞིན་པའི་དེ་དྲ་ཁྲོད་སོབ་གྲོགས་བྱེད་པའི་བ་ཅན་ངོ་དེ་དེ་དེ་ན་ལས་སྐད་ཅིག་དང་པོ་ལུགས་སེམས་ཅན་གཉིས་ལུགས་སྐད་ཅིག་གཉིས་པ་ལུགས་སངས་རྒྱས་ཀྱི་ངོ་བོ་ལུགས་རྒྱུ་འབྱོར་ནུས་ཀྱི་རྒུད་པ་དུ་བ། བདེན་པའི་གནས་འབྲས་ཀྱི་དོན་ཆེན་འགའ་ལོག་ཐུབ་པའི་དུས་ཚིགས་ཡིན་སེམས་མོད། ད་ག་དམ་བཅས་པས་ཏེ་ངོ་སྤྲོད་བྱ་མིན་ཡང་མ་ཐོབ་སྟེང་དང་དེ་རྒྱལ་བ་བེད་མེད་ཀྱི་བླ་མ་མཆོག་བླའི་བཞེད་མིང་ཡང་མ་ཐོབ་སྟེ་དེ་ལན། ཏེ་ད་བུ་བཞེད་བོམ་བྷེ་དེ་སོགས་དབྱིན་རུ་དེ་སོགས་ཀྱིས་སྟེང་དང་དེ་ཀྱི་ལྷག་བསམ་གྱི་ཐུགས་ལས་ཏེ་རྒྱལ་བ་ཅི་ག་ནས་ཡང་གྲུབ་མ་སོགས། དེ་རང་རྒྱལ་ཡ་དེ་ཡ་ལས་མ་ངོ་སྤྲོད་བཅའ་མི་མ་ཐོབ་སང་ངོ་སྤྲོད་བཅའ་མི་ཐོབ་འདི་དགེ་བའི་སེར་བྱེད་རུ་སེམས་གཡེང་འདོད་དེ་དགེ་བའི་ཞིམ་ལས་པས་ལས་གཞན་པའི་ཉེན་མ་ཚུགས་པས་ལས་གསོག་གྲོགས་བྱེད་པའི་བ་ཅིན། དེ་དེ་ན་ལས་མ་རིགས་དྲུག་གི་གནས་བསྙེལ་བ་དང་ཡི་དྭགས་འདི་སུ་ན་ལུགས་དེ་བར་དོ་ལས་པས་ཞིམ་ལས་པས་ཡ་མཐོ་རིས་དང་དེ་དག་བ་ལུགས་སྐྱེས་མ་ཚུགས་པ་བས་ཞིམ་ལས་པས་དེ་མ་ཉེན་སོགས་གསུམ་ལ་སོགས་བ་ལུགས་སྐྱེས་དེ་ཡ་གསོག་གྲོགས་བྱེད་པའི་བ་ཅིན་དེ་ན་ལས་ཡ་དག་ནས་ཀྱི་དུས་སྐབས་མི་འདུ་བ།

སྒོམ་པའི་ཐོ་ལས་ངོ་འཕྲོད་པ་ཅན་ཏེ་དེ་ལས་ཡང་སངས་རྒྱས་ཀྱི་སྒོ་མང་ཐོབ་ནུས་ཀྱི་རྒྱུ་བ་ཡ་འདི་ན་འདུག། འདས་པའི་ངོ་འཕྲོད་མ་ཚུགས་སྒོམ་མ་ཤེས། ངོ་འཕྲོད་ཅམ་མི་མ་ཐོབ་པས་ཡ་སོགས་པ་ཅན་དེ་ན་ལས་མ་ལྷུང་སྟེ་སྐྱེས་པས་ངན་སོང་གསུམ་ལོ་སྐྱེས་ཏེ་སྐྱེས་པས་ཨ་ད་ར་དུག་ནད་ཀྱི་སྔ་ལོ་ལུས་ནད་ཀྱི་ཉེན་ཁ་ཡ་འདི་ན་ལོ་འདུག་ལ་གནས་པས་ནི་དེ་ཀྱི་རྣམ་སྨིན་བསམ་མེད་ཆོས་ཆེ་རྟོགས་རྟོགས་པའི་གྲུབ་པའི་ཀྱི་དུས་སྐབས་གཅིག་ཡིན། གནམ་མེད་ས་མེད་ཁག་ཆེ་ཏོག་ཏོ་སྦེ་གྲུབ་པའི་གི་དུས་སྐབས་ཅིག་ཡང་འདི་ནང་ལུ་བབ་ཡིན་དེ་འབད་ནི་འདི་གིས་དོན་ཆེན་འགག་ལ་ཐུག་པའི་དུས་ཚོད་འདིར། ཟེར་གནམ་མེད་ས་མེད་ཁག་ཆེ་ཏོག་ཏོ་གི་དུས་སྐབས་འདི་ནང་ལུ་ལྷོདཔ་ད་ལུ། སེམས་དྲན་པ་གཡེང་འདི་སྐྱེས་པའི་མ་བདེ་བ་འབད་ཞིནམ་ལས་འབད། རང་སྣང། ཟེར། ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དང་ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་ག་བཟུམ་ཅིག་ཤར་འདི་ཀྱི་འབད་སྲེད་བྱེད་རུང་ཆ་མཉམ་རང་སྣང་ཡིན། རང་སྣང་ལས་ལོགས་སུ་གྲུབ་པ་མེད་རང་གི་སྣང་བ་ཡིན། ཟེར་ཨིན་མས། རང་རྒྱལ་རང་སྣང་ཡིན་པར་ངོ་ཤེས་དགོས། དེ་བས་ནི་འབྲས་ཀྱི་དེ་ལུགས་གྲོལ་བདེའི་དོན་ནི་མི་འོང་འཇིག་སྐྲག་དང་དངངས་སྐྲག་སྐྱེ་བདེའི་དོན་ནི་མི་འོང་ལས་ཅན་པའི་ངོ་ཤེས་དགོས་དད་པ་དང་མི་རྒྱུ་སྐྱེ་བའི་ཐུགས་ལས། ངོ་ཤེས་ནི་དེ་རྣམ་སྨིན་སེམས་མེད་ཁ་ཕྱེ་རྟོག་ཏུ་གཡེང་ངོ་ཤེས་བརྩམས་ཆོས་ཀྱི་འགྲོས་སྦྱོར་ཚུལ་བས་བསྒྱུར་བ་ཡོད། དེ་བས་གསུང་བཞག་ནོར་ལ། རང་སྣང་བཞེད་ཚུལ་ཚུར་ལ་མ་འདྲེས་ཤེས། དེ་སྐད་ངག་ནས་ལྷང་ལྷང་བརྗོད་པའི་དོན་ཡིད་ལ་དྲན་བཞིན་དུ། སོང་ཞིག། འདི་བཟུང་པའི་སྒོམ་དེ་ཡིད་པས་འཇོག་གོ། ངོ་སྤྲོད་ཅེས་པ་དྲངས་ཏེ་དད་པས་སྨྲམ་ལ། དང། འདི་གསུམ་པའི་ངོ་སྤྲོད་བྱེད་པའི་སྒང་ལ་ང་ཕྱི་རབས་མིའི་དབང་པོ་ཐ་མའི་ཐ་མ་གཅིག་ཡིན་ཏེ་སྐྱེས་པའི་ས་ཆ་རུ། ཏེ་དེ་ན་ལོ་ངོ་སྤྲོད་ཨ་འདས་པའི་དཔྱད་འབེལ་གྱི་ཐོབ་པའི་སྒང་ལ། ཏེ་འཇིགས་སྐྲག་གི་སྣང་བ་དེ་ཚོ་ག་ཅི་ཤར་ཏེ་སྐྱེས་པའི་ས་ཆ་རུ་རང་སྣང་ཡིན་པར་ཏེ་ངེས་པར་དུ་ངོ་འཕྲོད་ཤིམ་ལས་པས། ཏེ་འདི་ན་ལས་ཏེ།